འདི་ག་བལ་ཡུལ་རྒྱལ་སྤྱིའི་དགེ་ལྡན་ལྷན་ཚོགས་ཀྱི་བཀོད་སྒྲིག་གི་འོག་དགེ་ལྡན་རབ་འབྱམས་པའི་རྒྱུགས་སྤྲོད་ཆེན་མོ་ཕྱི་ཚེས་ཉི་ཤུ་ཉིན་ཀོ་པན་བཙུན་དགོན་མཁའ་སྤྱོད་དགའ་འཁྱིལ་གླིང་དགོན་པའི་ནང་མཛད་སྒོ་བསྡུས་ཡོད་པ་དང་སྐུ་མགྲོན་གཙོ་བོ་ཀོ་པན་དགོན་པའི་མཁན་རིན་པོ་ཆེ་དགེ་བཤེས་ཐུབ་བསྟན་ཆོས་ཉིད་ལགས་དང། དགོན་སྡེ་ཁག་གི་མཁན་བླ་སྤྲུལ་རྣམ་པ་དང་དཔེ་ཁྲིད་དགེ་རྒན་རྣམ་པ། དེ་བཞིན་ཐེངས་འདིའི་རྒྱུགས་སྤྲོད་ནང་མཉམ་ཞུགས་པ། བལ་ཡུལ་ནང་གི་དགོན་སྡེ་ཁག་བཅུ་དགེ་བཙུན་གྲངས་བརྒྱ་ཕྲག་ཁ་ཤས་ཀྱིས་འདུ་འཛོམས་གནང་སྟེ། རྒྱལ་བའི་སྐུ་པར་མཐོང་གྲོལ་རིན་པོ་ཆེར་མཎྜལ་རྟེན་གསུམ་འདེགས་འབུལ་དང་ཆབས་ཅིག་བལ་ཡུལ་དགེ་ལྡན་ཤེས་ཡོན་ལྷན་ཚོགས་ཀྱི་ཚོགས་གཙོ་དགེ་བཤེས་ངག་དབང་ཐར་འདོད་ལགས་ཀྱིས་གསུང་བཤད་གནང་བའི་ནང། རྒྱུ་འབྲས་ཐོག་མར་ཡང་དེ་གཉིས་དང་དོད་པ་རྒྱུ་འབྲས་གཙོ་བོ་དེ་གཉིས་དང། ཨ་ནེ། གང་ལྟར་སློབ་གཉེར་བ་དགེ་བའི་ཨ་ནེ་གཅིག་གི་སློབ་སྦྱོང་ཡག་པོ་བྱ་ཡག་དང།

བཅོས་བྱས་ནས་དུང་སོ་དང་དུང་སྣ་སྤེལ་ས་ཡག་པོ་ཡོད་རེད་ཅེས་གསུངས་འདུག། ཁོང་གིས་གསུངས་དོན་གཙོ་བོ་ནི་གོང་ས་མཆོག་གི་བཀའ་དགོངས་ལམ་སྟོན་ལྟར། འདི་ག་བལ་ཡུལ་ནང་དགོན་སྡེ་ཁག་སོ་སོའི་ནང་བསླབ་པ་སློབ་གཉེར་ཚུལ་བཞིན་དུ་གནང་སྟེ། ཡར་རྒྱས་སུ་འགྲོ་མུས་ལ་སོང་ལོ་ལྟར་འཇང་དགུན་ཆོས་ཚུགས་ནས། རིས་སུ་མ་ཆད་པའི་ཆོས་བརྒྱུད་ཁག་གི་བསླབ་པ་སློབ་གཉེར་བ་ཚོའི་བར། གཞུང་དོན་རྩོད་སྒྲུབ་དང་དེ་བཞིན་རི་བོ་དགེ་ལྡན་པའི་དགོན་ཁག་བཅུ་གི་ངོས་ནས་དགེ་ལུགས་རྒྱུགས་སྤྲོད་ཆེན་མོ་ཚུགས་ནས་ད་ལོར་རབ་འབྱམས་པའི་རྒྱུགས་སྤྲོད་ལ་མཉམ་ཞུགས་གནང་མཁན་སློབ་གཉེར་བ་ཚོས་རྒྱུགས་སྤྲོད་སྐབས་སུ་ཁྲིམས་སྒྲིག་རང་འཁུར་གྱི་ཐོག་ནས་རྒྱུགས་སྤྲོད་གཏོང་རྒྱུ་གལ་ཆེ་བ་དང། ལྷག་པར་དུ་རྒྱུགས་སྤྲོད་དོ་དམ་པའི་ངོས་ནས་ཀྱང་ཕྱོགས་གཉིས་སུ་མ་ལྷུང་བ་ཞིག་ཕྱག་ལས་གནང་གལ་ཆེ་བ། དམིགས་བསལ་སློབ་གཉེར་བ་ཚོའི་ངོས་ནས་འདས་པའི་ཟླ་ངོ་དུ་མ་གི་དུས་ཡུན་རིང་སློབ་གཉེར་ལ་འབད་བརྩོན་བྱས་ཏེ་ད་ལྟ་དངོས་སུ་རྒྱུགས་སྤྲོད་ལ་སླེབས་སྐབས། སེམས་པ་ལྷོད་དུ་བབས་ནས་རྒྱུགས་སྤྲོད་ལེགས་པོ་ཞིག་ཡོང་བར་དགའ་བསུ་ཞུ་ཅེས་སོགས་གསུངས་པ་དང་ཆབས་ཅིག་ཐེངས་འདིའི་རྒྱུགས་སྤྲོད་དོ་དམ་ཚོགས་ཆུང་གི་དགེ་བཤེས་བློ་བཟང་སྦྱིན་པ་ལགས་ཀྱིས་སློབ་གཉེར་བ་ཚོའི་ངོས་ནས་རྩོད་རྒྱུགས་དང་འབྲི་རྒྱུགས། རིག་གནས་འབྲི་རྒྱུགས་དང་མཚན་ཉིད་འབྲི་རྒྱུགས་སོགས་རྒྱུགས་སྤྲོད་སྐབས་སུ་ཀུན་སྤྱོད་ལེགས་པོ་འཁྱེར་དགོས་པ་དང། རྒྱུགས་ཞིབ་པ་དང་དོ་དམ་པའི་ངོས་ནས་ཀྱང་ཁྱེད་ཅག་གི་གྲུབ་འབྲས་གཡུར་དུ་ཟ་བ་ཞིག་ཡོང་བར་རེ་སྨོན་བྱེད་བཞིན་ཡོད་ལ། བསྟན་པ་རྒྱས་པའི་ཕྱིར་ན་ཚང་མས་ལྷག་བསམ་གྱིས་ནུས་པ་མཉམ་སྤུངས་བྱེད་དགོས་སྐོར་སོགས་གསུངས་སོང། དེ་དང་ཆབས་ཅིག་སྐུ་མགྲོན་གཙོ་བོ་མཁན་རིན་པོ་ཆེ་དགེ་བཤེས་ཐུབ་བསྟན་ཆོས་ཉིད་ལགས་ཀྱིས་མཛད་སྒོ་དང་འབྲེལ་བའི་སྐོར་ལ་གསུང་བཤད་གནང་དོན།

ཆེན་ལ་ཕོག་པའི་དད་སེམས་ཀྱི་ཆེད་དོན་ཁག་པོ་ཅིག་བཤད། ཁོང་གིས་གསུངས་དོན་ནང་སྤྱིར་ན་རྒྱུགས་སྤྲོད་ཟེར་བ་འདི་ཕྱིས་སུ་དར་བ་ཞིག་རེད་ལ། སྔོན་མ་བོད་ལ་དེ་འདྲ་ཡོད་པ་གོ་ཐོས་མ་བྱུང། དགེ་འདུན་པ་ཞིག་ཡིན་ན་གཞུང་བསླབ་པ་སློབ་གཉེར་ཚུལ་བཞིན་དུ་བྱས་ཏེ། ཀློག་པ་ཐོས་བསམ་དང་ཤེས་པ་བསམ་གཏན་གཉིས་བྱས་ནས། མཐར་ལྷ་རམས་པའི་དམ་བཅའ་ཞིག་འཇོག་དགོས་ཀྱི་རེད་ལ། སྤྱིར་ན་ཆོས་ཟེར་བ་འདི་ནི་སོ་སོའི་མི་ཚེའི་ནང་དགོས་མཁོ་ཡོད་པ་ཞིག་དང། ཚེ་ཕྱི་མ་ཡིན་ནའང་ཕན་ཐོགས་ཡོད་པ་ཞིག་ཡིན་པས་ན། སོ་སོས་དང་དུ་བླངས་ནས་སྦྱང་བརྩོན་ལྷོད་མེད་བྱེད་དགོས་པ་གལ་ཆེ་ལ། དམིགས་བསལ་གྱིས་སྒོམ་སྒྲུབ་པ་ཉམས་ལེན་བྱེད་རྒྱུའང་གཙོ་ཆེ། དེ་ནི་རྒྱུགས་སྤྲོད་པ་ཁོ་ནའི་ཆེད་དུ་ཡིན་པ་ཡིན་ན་དེ་ཙམ་གྱི་ཕན་ཐོགས་མེད་ལ། ཚང་མས་ཐོས་བསམ་སྒོམ་གསུམ་གྱི་སྒོ་ནས་ལམ་ལྷག་པ་སློབ་གཉེར་བྱེད་རྒྱུ་སེམས་ལ་འཛིན་དགོས་ཅེས་སོགས་གསུངས་སོང། དེ་ལྟར་ན་ད་ལོར་རྒྱུགས་སྤྲོད་དང་མཉམ་ཞུགས་གནང་མཁན། དགོན་སྡེ་ཁག་ཀོ་པན་དགོན་པ་དང་ཀོ་པན་བཙུན་མའི་དགོན་པ། བསམ་གཏན་གླིང་དགོན་པ་དང་ཆུ་བཟང་དགོན་པ། ཤེལ་དཀར་ཆོས་སྡེ་དགོན་པ་དང་འཕགས་ཤིང་བཙུན་མའི་དགོན་པ་ཐུགས་རྗེ་ཆོས་གླིང། གོ་སོག་ཕུན་ཚོགས་ཆོས་གླིང་དང་གྲུབ་ཐོབ་དགོན་པ་སོགས་དགོན་ཁག་བཅུ་ཡོད་པ་དང། ད་ལོར་རྒྱུགས་སྤྲོད་པར་དགེ་འདུན་པ་དང་བཙུན་མ་གྲངས་བརྒྱ་དང་སུམ་ཅུ་སོ་གཉིས་བྱུང་ཡོད་པ་རེད་འདུག། ཨ་རིའི་རླུང་འཕྲིན་ཁང་གི་གསར་འགོད་པ་ཀུན་བཟང་བསྟན་འཛིན་ཡིན།